ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་ལ་ཕེབས་པའི་དུས་དེ་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི་བར་བརྒལ་ཚེ་བསྐྱར་བཤད་ཟེར་བའི་གནས་ཚུལ་རེད། ང་ཚེ་བརྟན་དབང་ཕྱུག་ཡིན། འདས་པའི་ཉིན་མོ་གཉིས་ཙམ་རིང་རྒྱ་ནག་གི་ས་ཁུལ་བཅུ་ཕྲག་འགའ་ཞིག་གི་ནང་ལ་ཡང་རྒྱ་ནག་སྲིད་གཞུང་ལ་ངོ་རྒོལ་གྱི་རྔམ་སྟོན་ཁྲོམ་སྐོར་རིམ་པ་ཞིག་བྱུང་ཡོད་མ་ཟད། ད་དུང་ཡང་ངོ་རྒོལ་གྱི་ལས་འགུལ་དེ་ཚོ་ཞི་འཇམ་འགྲོ་རྒྱུའི་རྟགས་མཚན་གང་ཡང་མི་འདུག། དེར་བརྟེན་ད་རིང་ང་ཚོའི་བར་གྱི་དཔྱད་ཞིབ་ལས་རིམ་ནང་ལ་ཡང་མུ་མཐུད་ནས་ལས་འགུལ་འདིའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་འདས་པའི་ཉི་མ་གཉིས་ནང་རྒྱ་ནག་ནང་ལོགས་ལ་ཡང་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་གཞི་རྒྱ་ཆེན་པོ་བྱུང་བ་རེད། བྱུང་རྗེས་ཡིན་ན་ཁ་སེང་གཟའ་སྤེན་པའི་དགོང་དག་ནས་འགོ་བཙུགས། གཟའ་ཉི་མའི་ཉིན་ཁ་དེ་མུ་མཐུད་བྱས་རྒྱ་ནག་གི་ས་ཁུལ་མང་པོའི་ནང་བྱུང་རྗེས། ཚོད་དཔག་བྱས་བྱས་པས་ན་ཕལ་ཆེན་རྒྱ་ནག་གི་ཞིང་ཆེན་གྱི་སུམ་ཆ་གཅིག་ནང་ལོགས་ལ་ཡང་ད་ཆེ་ཆུང་ལ་མ་ལྟོས་པའི་རྔམ་སྟོན་ཁྲོམ་སྐོར་གྱི་གནས་ཚུལ་དེ་འདྲ་བྱུང་བཞག་ཟེར་གྱི་འདུག་འདིའི་སྐབས་འདིར་ད་རིང་གི་བྱུང་ས་དེ་ཚོ་མང་པོ་ཅིག་ཡིན་ན་བསླབ་གྲྭ་ཆེན་མོའི་ནང་བྱུང་ཡོད་རེད་བྱས་ཙང་ཁ་ཤས་ཀས་ཚོད་དཔག་བྱས་བྱས་པས་ན་ཕལ་ཆེན་བསླབ་གྲྭ་བརྒྱད་ཅུ་ཙམ་གཅིག་ནང་ལོགས་ལ་ཡང་བྱུང་མེད་འགྲོ་ཟེར་བྱས་བྱས་ཟེར་མཁན་འདུག། ད་ཡིན་ན་ལས་གཟའ་ཟླ་བའི་ཞོགས་ཀས་དེ་ཡིན་ན་སྤྱིར་བཏང་བྱས་པ་ཡིན་ན་ཅིག་རྔམ་སྟོན་ཁྲོམ་སྐོར་གཞི་རྒྱ་ཆེན་པོ་འདི་བྱུང་པའི་གནས་ཚུལ་འདི་ཨ་ད་ཐོན་མེད་པའི་བཟོ་འདྲ་འདུག་ད་མ་ཐོན་ཡག་རྒྱུ་མཚན་གཙོ་བོ་དེ་ཡིན་ན་གཟའ་ཟླ་བའི་ཞོགས་ཀས་དེ་སླེབས་པའི་སྐབས་དེ་རྔམ་སྟོན་ཁྲོམ་སྐོར་དང་ཨ་མིའི་འདུ་འཛོམས་བྱེད་སའི་ས་ཁུལ་དེ་ཚོ་མང་ཆེ་ཆེ་ནང་ལོགས་ལ་ཡང་ཉེན་རྟོག་མི་སྣ་མང་པོ་ཞེ་པོ་ཅིག་བཏང་བྱས་ད་ཕ་གིར་ཡང་ཅིག་འདུ་འཛོམས་བྱེད་སའི་གོ་སྐབས་ཁོ་རང་ཧ་ལམ་ཅིག་མེད་པའི་བཟོ་འདྲ་ཆགས་ཡོད་པའི་བཟོ་འདྲ་འདུག་ཨ་འདི་དང་དུས་མཚུངས་ཅིག་ད་འདས་པའི་ཉི་མ་གཉིས་ནང་ལོགས་ལ་རྔམ་སྟོན་ཁྲོམ་སྐོར་བྱུང་སའི་ས་ཁུལ་དེ་ཚོ་ཁོ་རའི་ནང་ལོགས་ལ་ཡང། འཛིན་བཟུང་དང་བཀག་ཉར་བྱས་པའི་མི་མང་པོ་ཞེ་པོ་བྱུང་བཞག་ད་ཡིན་ན་ལས་ད་ལྟ་གཅིག་གི་མི་ག་ཚོད་ཟིན་ཡོད་མེད་དང་དེ་ཚོ་ཕལ་ཆེན་ཡང་ད་གསལ་པོ་ཆགས་མེད་པའི་བཟོ་འདྲ་འདུག་ཡང་ད་ཕལ་ཆེན་ཡིན་ན་རྔམ་སྟོན་ཁྲོམ་སྐོར་ལས་འགུལ་དེ་ཞི་འཇམ་བྱུང་མེད་པ་བྱས་ཁོ་མཇུག་བསྒྲིལ་མེད་པ་བྱས་ད་ཡིན་ན་ལས་དེ་སྔའི་ནང་བཞིན་བྱས་བྱས་ཁོ་རྒྱ་ཆེན་པོ་དེ་ག་ཙམ་མུ་མཐུད་བྱེད་དཔེ་ཐུབ་ཀྱི་རེད་མ་རེད་ཟེར་དེ་ཡིན་ན་ད་ལྟ་ཚོད་དཔག་ཐུབ་ཡག་མེད་པ་ཅིག་ཆགས་བྱས་བསྡད་ཡོད་པའི་བཟོ་འདྲ་འདུག་ད་གཙོ་བོ་གཅིག་གིས་གཟའ་སྤེན་པ་དང་ཉི་མའི་ཉིན་ཁ་ལ་ཡང་རྔམ་སྟོན་ཁྲོམ་སྐོར་གནས་ཚུལ་དེ་ཚོ་བྱུང་པའི་རྗེས་ལ་ཡིན། མི་མང་པོ་གཅིག་ཚོད་དཔག་བྱས་ན་ད་གཟའ་ཟླ་བའི་ཉིན་ཁ་དེ་ཕལ་ཆེན་རྒྱ་ནག་གཞུང་གིས་དངོས་སུ་ད་རིང་བྱུང་པའི་གནས་ཚུལ་དེ་ཚོ་ལ་ཡང་ཁོ་ཚོའི་ངོས་ནས་ལྟ་ཚུལ་དང་ལངས་ཕྱོགས་དང་གདེང་འཇོག་ཕལ་ཆེན་བྱེད་མདོག་ཁ་པོ་རེད་ཞེས་བཤད་པ་དེ་ལས་ཡང་ཧང་སངས་ཡག་ཅིག་ལ་ག་རེ་འདུག་ཟེར་ན་ད་ལྟ་བར་དུ་རྒྱ་ནག་གཞུང་གིས་དེ་ལ་ཡང་ཕལ་ཆེན་ཁྱོན་ནས་བྱས་མེད་པའི་བཟོ་འདྲ་འདུག། དཔེར་ན་ཆ་བཞག་པ་ཡིན་ན་ད་རིང་དེ་གཟའ་ཟླ་བའི་ཉིན་ཁ་དེ་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གིས་ད་དུས་རིང་ཁོང་ཚོས་གསར་འགོད་ཚོགས་འདུ་འཚོགས་རེད་བ་དེའི་དུས་ཚོད་དེ་ལ་ཡོད་རེད། གསར་འགོད་ཚོགས་འདུ་དེའི་སྒང་ལ་ཡང་རྒྱ་ནག་གཞུང་གི་མགྲིན་ཚབ་པ་ཀྲའོ་ལི་ཅན་ད་ཀྲའོ་ལི་ཅན་རྒྱ་ནག་གི་མགྲིན་ཚབ་པ་བྱས་བྱས་རྒྱུན་རིང་པོ་བྱས་ཉམས་མྱོང་ཞེ་དྲག་ཡོད་མཁན་ཅིག་རེད་བྱས་ཙང་ཀྲའོ་ལི་ཅན་ལ་ཡང་གསར་འགོད་པ་གཅིག་གིས་ད་རྒྱ་ནག་ནང་ལོགས་ལ་ཡང་གནས་ཚུལ་འདི་ཉེན་ཚབས་ཆེན་པོ་བྱུང་སོང་དེ་ཚོ་ལ་ཡང་རྒྱ་ནག་གཞུང་གི་ལྟ་ཚུལ་ག་རེ་ཡོད་ན་ཟེར་ལབ་པ་ཀྲའོ་ལི་ཅན་གྱིས་ཁོ་རའི་མདུན་ལ་འཁྱེར་བའི་ཤོག་གུ་དེ་ག་དེ་ཕར་ཨ་ལོག་བརྒྱབ་ཚུར་ཨ་ལོག་བརྒྱབ་བྱས་པ་ཅིག་གནས་ཚུལ་ག་རེ་ཡོད་མེད་ཅིག་ལྟ་གི་ཡོད་པའི་བཟོ་ཞིག་བྱས་བྱས་ཧ་ལམ་སྐར་མ་གཅིག་མིན་ཙམ་བསྡད་དེ་ནས་ཡང་བསྐྱར་ཅིག་གསར་འགོད་པ་གཞན་པ་གཅིག་གིས་དྲི་བ་ད་ག་རང་ཡང་བསྐྱར་གཅིག་བཤད་འདུག་པ་ཨ་ནི་ཀྲའོ་ལི་ཅན་གྱིས་གཅིག་ཡིན་ལེ་མིན་ལེ་བཤད་བྱས་ཨོ། ཁྱེད་རང་ཚོས་བཤད་ཡག་གནས་ཚུལ་དེ་ཚོ་བདེན་པ་ཡིན་ས་མ་རེད་ཟེར་ཅེས་བཤད་བྱས་གང་ལྟར་གཡུག་བཞག་བཞག། ད་དེ་ཡིན་ན་དངོས་གནས་ང་ཧང་སངས་རེད་བསམ་གྱི་འདུག་ག་རེ་ཡིན་ཟེར་ན། རྒྱ་ནག་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་ཡིན་ནའི་རེད་ད་རྒྱལ་ཁབ་སུའི་ཕྱི་སྲིད་ལྷན་ཁང་མགྲིན་ཚབ་ཡིན་ནའི་རེད་ཁོ་ཚོས་སྔོན་ནས་གྲ་སྒྲིག་བྱས་བྱས་ད་རིང་ཡིན་ན་གནས་ཚུལ་འདི་འདྲས་ཅིག་གང་ལ་ཕལ་ཆེར་གསར་འགོད་པ་ཚོས་སྐད་ཆ་འདྲི་གི་རེད་བསམ་བྱས་ཡིན་ན་གྲ་སྒྲིག་བྱས་བྱས་ཡོད་ཀྱི་རེད་པ། ད་རྒྱ་ནག་ངོས་ནས་བཤད་པ་ཡིན་ན། ད་གཟའ་སྤེན་པ་དང་ཉི་མའི་ཉིན་ཁ་ལ་ཡང་རྔམ་སྟོན་ཁྲོམ་སྐོར་ད་ག་བྱུང་བྱས་འཛམ་བུ་གླིང་གི་གསར་འགྱུར་བརྒྱུད་ལམ་ཆེ་ཤོས་ཚང་མའི་ནང་ལོགས་ཀྱི་ད་མདུན་ཤོག་ལ་ཐོན་ཡག་གནས་ཚུལ་ཆེན་པོ་འདི་སྐོར་ལ་ཡང་ད་གསར་འགོད་པས་སྐད་ཆ་འདྲི་རྒྱུ་ཡིན་པ་དེ་གཏན་འཁེལ་བ་རེད་དེ་འདྲས་སོང་ཙང་ཁོ་ཚོས་དྲི་བ་དེའི་ལན་ག་འདྲས་ཤིག་རྒྱག་དགོས་ཡོད་མེད་དེ་སྔོན་ནས་གྲ་སྒྲིག་བྱས་བྱས་ཡོང་གི་ཡོད་པ་དེ་གཏན་འཁེལ་བ་རེད་དེ་ལས་ཡིན་ན་ལས་ཕི་ཁའི་དྲི་བ་དྲི་བའི་སྐབས་དེ་ངས་བྱས་ན་ཚོད་དཔག་བྱས་ན་ཀྲའོ་ལི་ཅན་གྱིས་ཤོག་གུར་ཡར་སློག་རྒྱབ་མར་སློག་རྒྱག་ཡག་དེ་ཚོ་འཁྲབ་སྦྱོང་ཅིག་རེད་བསམ་གི་འདུག་ཁོ་ལ་སྔོན་ནས་ལན་རྒྱག་ཡག་དེ་ཡོད་མ་རེད། ལན་རྒྱག་ཡ་མེད་ཡ་དེ་ག་རེ་རེད་ཟེར་ན། ད་ཞི་ཅིན་ཕིང་ནས་མཐོ་རིམ་འགོ་ཁྲིད་ནས་མར། ཨ་ད་རིང་གི་ལས་འགུལ་འདི་ལ་ཡ། ངོ་རྒོལ་ལ་ཡ་འདི་འདྲས་ཅིག་ངོས་འཛིན་བྱེད་ཀྱི་ཡིན་ད་ཟེར་ཅིག་ལན་ཅིག་གསལ་པོ་སླེབས་མེད་པ་ཡིན་གྱི་རེད་པ། འདི་འདྲས་མེད་དུས་ཀྲའོ་ལི་ཅན་ཡིན་ནའི་རེད་རྒྱ་ནག་ཕྱི་སྲིད་ལྷན་ཁང་སོ་སོས་འདི་ལ་ཡ་ད་འདི་ཡག་པོ་རེད་སྡུག་པོ་རེད་ཅིག་ཅིག་ཅིག་ཟེར་ཏེ་ལབ་མ་ནུས་པའི་བཟོ་བྱས་བྱས་ཁོ་ཚོས་ལན་རྒྱབ་མ་ཕོད་བྱས་བྱས། འདི་འདྲས་ཅིག་གི་ཆ་རྐྱེན་འོག་ལ་ཡང་ཡིན། ཏན་ཏན་ཀྲའོ་ལི་ཅན་གྱིས་འཁྲབ་བྱས་ཅིག་ཧ་ལམ་ཤོག་གུར་སྐོར་བརྒྱབ་གང་མཚམས་གཅིག་ལ་ཡང་ཡིན་ལེ་མིན་ལེ་བཤད་བྱས་བཞག་ཡ་དེ་འདི་རེད་བསམ་གྱི་འདུག་ད་ག་ནང་བཞིན་ད་རིང་དེ་ག་རྒྱ་ནག་གི་གལ་ཆེའི་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་དེ་ཚོ་ཟེར་ན་ད། མི་དམངས་ཉིན་རེའི་ཚགས་པར་གྱི་མདུན་ཤོག་འདི་ལ་ཡང་དཔྱད་བརྗོད་པའི་རྩོམ་རིང་པོ་གཅིག་སྤེལ་བཞག་འདིའི་ནང་ལོགས་ལ་ཡང་ད་སྤྱིར་བཏང་གཅིག་འདས་པའི་ཉིན་མ་ཁ་ཤས་ཤིག་ནང་བཤད་པའི་བཟོ་འདྲ་ཅིག་ད་ཁ་སང་ཁ་ཉིན་བྱུང་བའི་གནས་ཚུལ་དེ་ཚོ་ད་ལྟ་ཅི་བྱུང་མེད་པའི་བཟོ་འདྲ་བཤད་བཞག་རྒྱ་ནག་གི་ཏོག་དབྱིབས་ནད་དུག་གི་གཙང་སེལ་བྱེད་ཡག་སྲིད་ཇུས་དེ་མུ་མཐུད་བྱས་ད་རྒྱུན་འཁྱོངས་བྱེད་དགོས་ཀྱི་ཡོད་པ་དང་ཡིན་ནའི་ལས་ཐལ་ཆ་ཆེན་པོའི་ལས་ཀ་དེ་བྱེད་རྒྱུ་མེད་པ་དང་ད་དེ་གས་ཡིན་ན་ད་རིང་ཁ་སང་ཚགས་པར་གྱི་རྩོམ་ཚང་མའི་ནང་ལ་འདོན་གྱི་འདུག་ག། དེ་ནང་བཞིན་གྱི་ཡིན་ན་ཤིན་ཧྭ་གསར་འགྱུར་གྱི་རྩོམ་གསུམ་བཏོན་བཞག་དཔྱད་བརྗོད་པའི་རྩོམ་གལ་ཆེན་པོ་བྱས་བྱས་དེ་གས་གསུམ་ཆར་འདྲ་པོ་འདྲ་པོ་རེ་ཞིག་འདུག། ད་ག་འདྲ་རྡོག་རྡོག་བཤད་པ་ཡིན་ན་རྩོམ་འདི་གའི་གང་ག་ཀློག་དུས་ཙམ་པ་ཡིན་ན་ཁ་སང་ཁ་ཉིན་བྱུང་བའི། གནས་ཚུལ་དེ་ཚོ། ཁྱོན་ནས་སྐོར་འདིའི་རྩོམ་འདི་ནས། ཁོ་ཚོའི་ལྟ་ཚུལ་ག་རེ་ཡིན་མེད་དང་དེ་ག་གེ་མཐོང་ཡག་མི་འདུག་འདི་འདྲའི་སོང་ཙང་ཁྱོན་ཡོངས་ནས་བལྟས་པ་ཡིན་ན། ད་ལྟའི་ཆ་ལ་ཡང། འདས་པའི་ཉིན་མ་གཉིས་ནང་བྱུང་པའི་གནས་ཚུལ་འདི་ལ་ཡང་ཞི་ཅིན་ཕིང་གིས་དངོས་སུ་འདི་ག་འདྲས་བྱས་བྱས་གདོང་ལེན་བྱེད་དགོས་ཀྱི་ཡོད་མེད་ཀྱི་སྲིད་ཇུས་གསལ་པོ་དང་གདེང་འཇོག་གསལ་པོ་ཅིག་ཕལ་ཆེར་བྱས་ཡོད་ས་མ་རེད་བསམ་ས་རེད་ཅིག་འདི་འདྲས་ཀྱི་གནས་སྟངས་ཅིག་རེད་ཤག། ད་ཡིན་ན་ལས་རྒྱ་ནག་གཞུང་འབྲེལ་གྱི་ཐོག་ནས་ཁོ་ལ་ཡ་འདི་རེད་འདི་མ་རེད་ཅེས་ལབ་མེད་པ་ཡིན་ནའི་རེད་ད། ཡང་ད་རིང་ཁ་སང་རྒྱ་ནག་ནང་ལོགས་ལ་འདི་བཞག་ཡོད་རེད་ཅིག་གཞུང་གི་ཚབ་བྱས་བྱས་སྤྱི་ཚོགས་དྲ་ལམ་སྒང་འདྲ་བ་ལ་ཡ་སྒེར་ཡིན་པའི་བཟོ་འདྲ་བྱས་གཞུང་གི་སྐད་བཤད་ཀྱི་ཡོད་པའི་བཟོ་འདྲ་བྱས་སྐད་བཤད་མཁན་དེ་མང་པོ་ཅིག་ཡོད་རེད་ཧུའུ་ཞི་ཅིན་དང་ཅིག་བྱས་ཟེར་མཁན་དེ། ད་དེ་ཚོས་ཡང་ད་རིང་འདིའི་སྐོར་ལ་ཡ་ཏོག་ཙམ་ཏོག་ཙམ་གླེང་སློང་བྱེད་ཀྱི་འདུག་ཨང།

མི་མང་པོ་ཞེ་པོ་ཅིག་གིས་ད་ཞེ་པོ་ཅིག་སྐྱོན་བརྗོད་བྱས་ལབ་ནུས་ཀྱི་ཡོད་ན་མེད་ནའི་ལས་ད་ཕར་ལ་ཡང་ཟུར་ཟ་བྱས་བྱས་ཡིན་ནའི་ལན་རྒྱག་མཁན་མང་པོ་འདུག་གཅིག་གིས་ད་འདི་འདྲ་སེ་ལབ་ཤག་ད་རིང་གློ་བུར་ཐོལ་རྒྱག་ལ་ཡག་ཕྱི་རྒྱལ་ནས་ངོ་ལོག་བྱེད་མཁན་ཡོད་ངས་མི་སྟོབས་ནག་འདི་ག་འདི་ག་འདྲ་སེ་བྱས་ཡོང་མིན་ན་ད་རིང་ཁ་སང་གནམ་གྲུའི་པ་སེ་དཀོན་པོ་ཞེ་པོ་ཅིག་ཡོད་མ་རེད་པས་ཁོ་ཚོ་འདིར་སླེབས་ཚར་བའི་རྗེས་ལ་ཡང་མགྲོན་ཁང་ནང་ལ་ཡ་བཀག་ཉར་ཉིན་མ་མང་པོ་བྱེད་དགོས་རེད་དེ་ཚོ་ཁོ་ཚོས་བྱས་ཡོད་མ་རེད་པས་ཟེར་ཏེ་ད་ཟུར་ཟ་བྱས་ཤོད་ཀྱི་ཡོད་རེད། ཨ་ནི་ཡང་གཞན་པ་གཅིག་གིས་ག་རེ་ལབ་འདུག་ཟེར་ན་ཨོ་ཁ་སང་ཁ་ཉིན་ངའི་བསམ་པར་ཨ་མི་རི་ཀའི་ནང་ལོགས་ལ་ཡང་བཀའ་དྲིན་རྗེས་དྲན་ཟེར་མཁན་དེ་དུས་ཆེན་འདི་ཁོ་ཚོས་གལ་ཆེན་པོ་ཞེ་པོ་ཅིག་གཏོང་གི་ཡོད་པ་རེད་ཨེ་མ་དང་པོ་ནས་རྒྱུན་དུ་ནས་ཡིན་ཨ་མི་རི་ཀའི་མི་དེ་ཚོ་སྒྱིད་ལ་གཉན་པོ་བྱས་དུས་ཆེན་སྐབས་ལ་ཡང་ལས་ཀ་བྱེད་ཀྱི་མ་རེད་ཟེར་བྱས་ཟེར་གྱི་འདུག་ཁོ་ཚོ་ག་འདྲས་ངལ་གསོ་མ་རྒྱབ་བྱས་བྱས་ད་རིང་ཡང་གཏོར་བཤིག་བཏང་ག་ཡོང་མེད་ན་ཟེར་ཡ་སོམ་དེ་ད་ག་འདྲ་ཟུར་ཟ་བྱས་བྱས་བཤད་བརྒྱབ་མང་པོ་ཞིག་འདུག་དེ་ནས་ད་རིང་གི་ལས་འགུལ་འདིའི་ཁྱད་ཆོས་གཙོ་བོ་དེ་ག་རེ་འདུག་ཟེར་ན། མི་མང་པོ་གཅིག་གི་ལག་པ་ལ་ཡང་ཤོག་གུ་དཀར་པོ་འཁྱེར་བྱས

ད་ཤོག་གུ་དཀར་པོ་དེ་དང་པོ་འཁྱེར་བྱས་ཡིན་ན་ངོ་རྒོལ་བྱེད་ཡ་དེ་དང་པོ་ཁོ་རང་ནས་ད་བསམ་བློ་ཞེ་པོ་ཅིག་གཏིང་ཟབ་པོ་བཏང་བྱས་ད་འདི་འདྲ་ཕལ་ཆེར་མ་རེད་ཟེར་བྱས་མི་མང་ཆེ་བ་ཅིག་ཟེར་གྱི་འདུག་ཚོད་དཔག་རེ་བྱས་པ་ཡིན་ན་ཤོག་གུ་གཅིག་སྒང་ལ་ཡ་རྒྱ་ནག་གཞུང་ལ་ངོ་རྒོལ་དང་ཡིན་ན་རྒྱ་ནག་གཞུང་གི་སྲིད་བྱུས་ལ་ཡ་ངོ་རྒོལ་གྱི་འདི་ཡི་གེ་བྲིས་པ་ཡིན་ན་ད་ཉེན་ཁ་ཚ་པོ་ཞེ་པོ་ཡོད་ཙང་འདི་ལ་ཉེན་ཁ་ཏོག་ཙམ་ཆུང་བ་དང་ཨ་ཏོག་ཙམ་འཇམ་པ་ཡོང་ཡ་ཆེད་དུ་ཁོ་ཤོག་གུ་གཅིག་སྒང་ག་གའི་མ་བྲིས་པ་བྱས་བྱས། བི་ག་འཁྱེར་ཡག་དེ། ཕལ་ཆེར་དང་པོའི་ཀུན་སློང་དེ་འདི་འདྲ་མེད་འགྲོ། ད་ཡིན་ནའི་ད་རིང་ཁ་སང་ཡིན་ན་ད་མི་ཚང་མས་བྱས་བྱས་ཚང་མས་འཁྱེར་དུས་ཙམ་པ། དོན་དངོས་ཐོག་ལ་ཡག་ཤོག་གུ་འདིའི་སྒང་ཡི་གེ་བྲིས་པ་ལས་གཏིང་ཟབ་པོ་དང་རྒྱ་ཆེ་བོ་དང་མང་པོ་ཞེ་པོ་ཅིག་ཐོན་ཡག་ཅིག་གི་དངོས་གནས་བཤད་ན་ཁོ་ཡི་གེ་བྲིས་པ་ལས་ཡག་ག་ཡོད་པའི་ནུས་པ་ཐོན་ཐུབ་ཀྱི་འདུག་བྱས་བྱས་མང་པོ་ཅིག་གིས་ལབ་ཤག་གང་རེད་ཟེར་ན། འཁྱེར་མཁན་ཅིག་གིས་དངོས་གནས་བཤད་པ་ཡིན་ན་ཤོག་གུ་དཀར་པོ་དེ་སོ་སོས་འཁྱེར་འགྲོ་དུས་སོ་སོའི་སེམས་པའི་ནང་ལོགས་ལ་ཡག་ཤོག་གུ་དཀར་པོ་འདིའི་སྒང་ལ་ཡག་ངའི་ཆབ་སྲིད་ཀྱི་འདོད་ཚུལ་འདི་ག་ཡོད་བསམ་པའི་བསམ་བློ་གཅིག་བྱས་བྱས་ད་ག་ནང་བཞིན་ད་ལས་འགུལ་འདི་ལ་རྒྱབ་སྐྱོར་བྱེད་མཁན་དང་གཡས་གཡོན་ཡོད་པའི་མི་དེ་ཚོས་བལྟས་པའི་ཤོག་གུ་འདིའི་སྒང་རང་གིས་འཁྱེར་བའི་ཤོག་གུ་འདིའི་སྒང་ལ་ཡང་ཕལ་ཆེར་དེ་འདྲས་ཅིག་རེད་བསམ་བྱས་ཁོང་ཚོས་སོ་སོའི་བསམ་པའི་འདོད་ཚུལ་བྱས་བྱས་དེ་འགྲེལ་བཤད་རྒྱབ་ངོས་འཛིན་བྱེད་ཡག་ཅིག་ཡོང་གི་རེད་པ་ད་ག་ནང་བཞིན་རྒྱ་ནག་གཞུང་གི་ངོས་ནས་བཤད་པ་ཡིན་ནའི་ལས་གཅིག་བྱེད་དུས་ཙམ་པ་ཐད་ཀར་རང་ཡི་གེ་བྲིས་བྱས་ཏོག་དབྱིབས་གཙང་སེལ་སྲིད་ཇུས་དེ་མཚམས་བཞག་རོགས་ཟེར་ཡག་ཡིན་ནའི་རེད་ང་ཚོ་ཡང་ད་ལྟོ་ཆས་དགོས་ཡོད་ཟེར་ནའི་རེད་ང་ཚོ་ལ་ཡང་གླ་ཆ་སྤྲད་དགོས་ཟེར་ནའི་རེད་འདི་འདྲ་གཅིག་ལས་ལྷག་ཙམ་གཅིག་གིས་དེ་ལས་གང་འདྲ་ཅིག་གཏིང་ཟབ་པ་དང་དངོས་གནས་ཅིག་ཕྱིར་བརྩོན་པ་རྒྱ་ནག་གཞུང་ལ་ཕོག་ཐུག་དེ་ལས་ནི་མང་བ་ཡོང་མདོག་ག་པ་རེད་ཅེས་བྱས་མི་མང་པོ་ཅིག་གིས་བཤད་ཤག། ད་ཤོག་གུ་དཀར་པོའི་ལས་འགུལ་འདི་དོན་སྙིང་ག་རེ་ཡོད་མེད་སྐོར་ལ་ཡ་ད་རིང་ཁ་སང་ཡིན་ན་ད་འདས་པའི་ཉིན་མ་གཉིས་ནང་ལོགས་ལ་ཡ་དཔྱད་བརྗོད་པ་ཚོས་བསམ་ཚུལ་སྣ་མིན་སྣ་ཚོགས་ཤིག་སྤེལ་ཤག་ད་དེ་ཚོ་ཚང་མ་ལོགས་ཏེ་ངས་ངོ་སྤྲོད་ཞུ་འདོད་ཡ་མི་འདུག་ད་ལས་ཡིན་ནའི་དེ་ང་ཚོ་འདི་ཨ་རིའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་ལ་ཡ་རྩོམ་ཅིག་ཨ་མདོ་ཝུའུ་ཀོ་ཀོང་ཟེར་དེ་ཁོ་རང་ཡིན་ན་སྔོན་མ་ཅིག་ཀྲའོ་ཙི་ཡང་དང་ཧུ་ཡའོ་པང་དང་དེ་ཚོ་ཡོད་པའི་སྐབས་རྒྱ་ནག་གི་མཐོ་རིམ་དཔོན་རིགས་ཚོ་ལ་ཡང་རྩོམ་འབྲི་ཡག་དང་འདི་བྱེད་མཁན་གྱི་ལས་ཀ་བྱེད་མྱོང་མཁན་ཅིག་དང། ད་ད་རིང་ཁ་སང་ཨ་མི་རི་ཀའི་ནང་ལ་ཞིབ་འཇུག་བྱེད་མཁན་ཅིག་བྱས Stanford སློབ་གྲྭ་ཆེན་མོའི་ནང་ལོགས་ལ་ཡང་ཞིབ་འཇུག་པ་ཅིག་རེད་བྱས་ཙང་ཁོ་རང་གིས་རྩོམ་བྲིས་བྱས་ཁོ་རང་གིས་ད་རིང་དེ་ཡང་ཤོག་གུ་དཀར་པོའི་གསར་བརྗེའི་དོན་སྙིང་གསུམ་མཐོང་གི་འདུག་བྲིས་ཤག་དོན་སྙིང་དང་པོ་དེ་ཡིན་ན་ད་རིང་ད་ཤོག་གུ་དཀར་པོའི་གསར་བརྗེ་འདིའི་མི་མང་གི་འདུན་པ་ཅིག་ཡོད་རེད་བ། འདུན་པ་དེ་ཡིན་ན། ཞིབ་ཅིག་རྨང་གཞིའི་འདུན་པ་ཅིག་རེད་བཞག། འདུན་པ་དེ་ཡིན་ན་སྤྱིར་བཏང་ང་རང་ཚོ་རྒྱུན་དུ་ང་རང་ཚོ་བསམ་ཕོད་ན་བསམ་བཏང་ཡག་གི་འགྲོ་བ་མིའི་ཐོབ་ཐང་ཟེར་ཅིག་ཡོད་རེད་བ། འདི་ལས་མདོ་རྨང་གཞི་ཚར་ཚེ་ཅིག་སོ་སོའི་ནང་ནས་མར་ཐོན་བྱས་ལས་ཀར་འགྲོ་ཆོག་ཡག་དང་སྤྱིར་བཏང་མར་ཕྱིན་བྱས་ཡིན་ན་འཆམ་འཆམ་འགྲོ་ཆོག་ཡག་དང་མར་ཚོང་ཁང་ཕྱིན་བྱས་ཅ་ལག་ཉོ་གར་འགྲོ་ཆོག་ཡག་དང། འདི་འདྲས་ཀྱི་གང་ལྟར་ལས་ཀ་བྱེད་ཡག་གི་ནི་རྨང་གཞི་རྨང་གཞིའི་ཐོབ་ཐང་ད་དེ་ཚོ་ཡིན་ན་རྒྱུན་དུ་ཡིན་ན། འཛམ་བུ་གླིང་གི་རྒྱལ་ཁབ་དཔེ་དམ་དྲག་ཆེན་པོ་ཞིབ་ཅིག་སྲིད་དབང་སྒེར་གཅོད་ཅན་གྱི་ལུང་པ་འདི་ཚོ་ནང་ལོག་ལ།

ད་རིང་གི་ལས་འགུལ་དེ་དུས་ཚོད་ཐུང་ཐུང་དེ་འདྲས་འདི་ནང་ལོག་ཡ། ག་རེ་བྱས་བྱས་ཡིན་ན་ས་ཆ་མང་པོ་འདི་ག་ཚོད་ལ་ཡ་ཁྱབ་ཐུབ་པ་རེད་ཟེར་ན། ད་རིང་གི་ལས་འགུལ་འདིའི་ཁྱད་ཆོས་གཙོ་བོ་གཅིག་གི་ད་རྒྱ་ནག་གི་ཏོག་དབྱིབས་གཙང་སེལ་གྱི་འདི་ནང་ལོག་ཡ། རྒྱ་ནག་གི་མི་ཚང་མ་ལོག་ལ་ཡ་གང་ལྟར་ནང་ལ་བཀག་བྱས་དཀའ་ངལ་ཅིག་འཕྲད་དུས་མི་ད་མེར་ངོ་རེ་མི་ཕྱུག་པོ་ཡིན་ནའི་རེད་མི་དབུལ་པོ་ཡིན་ནའི་རེད་མི་རྒན་འཁོགས་ཡིན་ནའི་རེད་ལོ་ཆུང་ཆུང་ཡིན་ནའི་རེད་ད་ཚང་མ་ལོག་ལ་ཡ་དཀའ་ངལ་འཕྲད་ཙམ་པ་དང་དེའི་སྔོན་ལ་ཡ་ད་གནས་ཚུལ་གཞན་པ་འདི་བྱུང་པའི་སྐབས་འདི་ད་རྒྱ་ནག་ནང་ལོག་དམ་དྲག་ཆེན་པོ་དང་དོག་པ་ལ་ཡ་དྲག་གནོན་བྱེད་ཡ་ད་འདི་མང་པོ་ཞིབ་ཅིག་ཡོང་གི་རེད་བ་འདི་དུས་ཡིན་ནའི་ག་དུས་བྱས་པ་ཡིན་ནའི་ལས་ཨོ་མི་གཞན་པ་རེད་འདི་ང་ཕོག་གི་མ་རེད་བསམ་བསམ་ཅིག་མི་སེམས་པའི་ནང་ལོག་སྤྱིར་བཏང་ཡིན་ནའི་བསམ་ཚུལ་འདི་ཤུགས་ཆེན་པོ་ཞིབ་ཅིག་ཡོད་རེད་ད་ད་རིང་ཡིན་ནའི་ཏོག་དབྱིབས་གཙང་སེལ་གྱི་ཨ་ནི་སྲིད་ཇུས་འདིའི་ཁྱད་ཆོས་འདི་ག་རེ་འདུག་ཟེར་ན། སྲིད་བྱུས་འདི་གཅིག་འོག་ལ་ཡང་ང་ཚོ་སུ་གང་ཅིག་ཐར་གི་མི་འདུག་བསམ་བསམ་ཅིག། འདིའི་བསམ་བློ་དེ་ནི་རྒྱ་ནག་ཁྱོན་ཡོངས་སླེབས་དུས་ཙམ་པ་དང་པོ་དེ་ཕ་གི་ཧྲང་ཧའེ་ལ་ཡང་དངོས་གནས་མི་མང་ཚོས་ཡིན་ན་མར་ཐོན་བྱས་སྐད་བརྒྱབ་བྱས་ངོ་རྒོལ་ཆེན་པོ་བྱེད་དུས་ད་གཟོད་ད་ག་མི་ཚང་མ་ལོག་གི་སེམས་ནང་ལ་ཉར་བསྡད་པའི་སྐད་ཆ་འདི་བཤད་ཡག་གི་འདོད་པ་དང་བློ་ཁོག་དེ་རྙེད་པ་རེད། གསུམ་པ་འདི་ཁོ་རང་ཟེར་ནས་ད་རིང་གི་ད་ལས་འགུལ་འདིའི་དོན་སྙིང་ཆེ་ཤོས་དེ་ག་རེད་ཟེར་ན་རྒྱ་ནག་དམར་ཤོག་གིས་ཕ་གི་དབང་སྒྱུར་བྱེད་ཐུབ་ཡག་གི་ཁོ་ཚོའི་རྨང་གཞི་གཙོ་བོ་རྒྱ་ནག་མི་མང་གི་སེམས་པའི་ནང་ལོག་ལ་ཡང་འཇིགས་སྣང་ཞིབ་བཟོས་བཞག་ཡོད་རེད། འོ་ད་ང་གཞུང་ལ་ངོ་རྒོལ་བྱས་གཞུང་ལ་ཡང་རྣམ་འགྱུར་ཏོག་ཙམ་སྡུག་པོ་བསྟན་པ་ཡིན་ན་ང་ལ་དཀའ་ངལ་ཞིབ་འཕྲད་གི་རེད་བསམ་བསམ་ཅིག་འཇིགས་སྣང་དེ་ད་ད་རིང་གི་རྔམ་སྟོན་ཁྲོམ་སྐོར་འདི་ནས་ཡིན་ན་འཇིགས་སྣང་དེ་ད་མི་མང་པོ་ཅིག་ངོས་ནས་བཤད་ན་ད་འཇིགས་སྣང་རྦད་དེ་མེད་པ་དེ་ཆགས་ཡོད་མ་རེད་ལས་འཇིགས་སྣང་དེ་ཞིབ་ཆུང་ཕྱིན་པ་རེད་ཡོང་དགོས་པའི་རྒྱུ་མཚན་དང་པོ་དེ། ད་ཕ་གི་ད་རིང་གི་དཀའ་ངལ་ཞིབ་འཕྲད་མི་མང་པོ་ཅིག་ལ་ཡ་ད་ཁང་པའི་ནང་བཅུག་ཨ་ནི་ལྟོ་ཟ་ཡ་མེད་པ་བྱས་ལས་ཀ་མེད་པ་བྱས་གང་ག་བྱེད་དུས་འཇིགས་སྣང་ཟེར་དུས་ཙམ་པ་ཅིག་སོ་སོ་ཡོན་ཀྱོག་ཅིག་ཤོར་དགོས་ཀྱི་རེད་བ་ད་སྤྱིར་བཏང་བྱས་པ་ནི་མི་མང་པོ་ཅིག་ཅིག་ཡོད་པ་དེ་ག་ད་མང་ཆེ་ཞིག་ཤོར་ཚར་དུས་ཨ་ནི་ཤོར་ཡ་མེད་པ་བྱེད་དུས་ཙམ་པ་ད་ཁོ་འཇིགས་སྣང་དེ་ཞིབ་ཆུང་འགྲོ་གི་རེད་འདི་རྒྱུ་མཚན་གཅིག་བྱས་གཉིས་པ་དེ་ཡིན་ན་འོ་ན་ཕ་གི་ཧྲང་ཧའེ་ལ་ཡང་མི་སྟོང་ཕྲག་མང་པོ་མར་ཐོན་བྱས་ཡིན་ན་ཞི་ཅིན་ཕིང་མར་བབས་དགོས་ཟེར་བྱས་བྱས་སྐད་འབོད་བྱས་བྱས་འདི་བྱས་པའི་རྗེས་ལ་ཡིན་ན་ད་དུང་མི་དེ་ག་ད་མང་ཆེ་ཅིག་ནང་ལ་ལོག་འགྲོ་དུས་ཙམ་པ་གློ་བུར་ཐོལ་རྒྱག་ཏུ་མིའི་སེམས་པའི་ནང་ལོག་ལ་ཨོ། ང་ནང་བཞིན་བསམ་བློ་བཏང་མཁན་མི་ང་གཅིག་པོ་རེད་མི་འདུག་ཨ། རྒྱ་ནག་ནང་ལོག་ལ་ཡང་མི་སྟོང་ཕྲག་དང་ས་ཡ་མང་པོ་འདུག་བསམ་བསམ་གི་ཚོར་བ་གཅིག་དང་གཉིས་པ་དེ་ཡིན་ན་ཁོ་ཚོས་སྐད་འབོད་དེ་འདྲས་བྱས་ཚར་བའི་རྗེས་ལ་ཡ། ད་དུང་ཁོ་ཚོ་ནང་ལ་ལོག་འགྲོ་ཡ་འདུག་གང་ལྟར་རྒྱ་ནག་གཞུང་གིས་ལམ་སང་བྱེད་སྟངས་ཅིག་ལ་ལམ་སང་མི་ཚང་མ་ལོག་བསད་ཐུབ་མི་འདུག་བསམ་བསམ་གི་དེ་འདྲས་ཀི་བསམ་བློ་ཅིག་ཡོད་རེད་བ་འདི་གཉིས་གཉིས་འཛོམས་དུས་ཙམ་པ་ཡིན་ན་མིའི་འཇིགས་སྣང་དེ་ད་དེ་སྔ་ལ་ཡང་རྔམ་སྐྲག་ཡོད་པ་དེ་ནས་ཡིན་ན་ཅིག། མཐར་ཐུག་བས་སུ་དེར་བྱས་བྱས་ད་བས་ད་ཆ་ཚང་དེ་མཐར་ཐུག་ཡོད་མ་རེད་ལེ། ཡིན་ནའི་ལེ། དེ་སྔ་དང་མི་འདྲ་ཡིན་ན་ད་རིང་ཡིན་ན་ཅིག་འབྲས་བུ་འདྲ་ཅིག་ངེས་ཅན་ཞིག་ཐོབ་བྱས་ད་དེ་ཡིན་ན་ཁོ་རང་གི་དོན་སྙིང་ཆེན་པོ་ཞེ་པོ་ཅིག་རེད་ཟེར་བྱས། བཤད་ཤག། ད་འདིའི་སྒང་ལ་ཡང་སྣོན་པར་བྱེད་ང་རང་སྒེར་ངོས་ནས་བལྟས་པ་ཡིན་ན་ད་རིང་དེ་དོན་སྙིང་ཆེ་ཤོས་ཤིག་འདི་རེད་བསམ་གྱི་འདུག་ད་རྒྱ་ནག་ནང་ལོགས་ལ་ཡང་ཆིག་སྟོང་དགུ་བརྒྱ། བརྒྱད་ཅུ་གྱ་དགུ་ལོར་ལ་ཡང་དམངས་གཙོའི་ལས་འགུལ་ཆེན་པོ་ཞེ་པོ་བྱུང་བ་རེད། ང་ཚོའི་མི་ཐོག་དེ་ཚོས་ཞེ་པོ་མཐོང་ཚར་བ་རེད། ད་ཡིན་ན་དེའི་རྗེས་ལ་ཡང་ལོ་སུམ་ཅུ་བཞི་བཅུའི་ནང་ལོགས་ལ་ཡང་མི་ཐོག་རེ་ཆ་ཚང་ཡར་འཚར་ལོངས་བྱུང་བྱས། དེ་ཚོ་གང་གི་ལོ་ད་རྒྱ་ནག་གཞུང་སྤྱི་བཏང་ཅན་ཚོ་དེ་ཚོ་ཡར་ཕྱིན་དམ་དྲག་ད་འདི་ཡོད་རེད་ད་ལས་གང་ད་ད་ཅིག་འཚོ་བ་སྐྱིད་པོ་རེ་སྐྱེལ་བཅུག་ན་ང་ད་ཁྱད་པར་མི་འདུག་རང་དབང་མི་དགོས་བསམ་བསམ་གི་འདི་འདྲའི་གི་བསམ་བློ་བཏང་མཁན་གི་ད་མི་ཐོག་རེ་ཆ་ཚང་ཅིག་ཡར་འཚར་ལོངས་བྱུང་ཚར་བ་རེད། ད་འཚར་ལོངས་བྱུང་བ་དེ་ག་དེ་ཡིན་ན་སྔ་མོའི་དུས་ཚོད་ཤེས་ཤིང་གི་ཡོད་མ་རེད་གོ་བྱས་ཚོར་གི་མ་རེད་ཁོང་ཚོའི་སེམས་པའི་ནང་ལོགས་ལ་ཡང་རྒྱ་ནག་གཞུང་ཟེར་དེ་མཐོང་ཚུལ་དེ་ཡིན་ན། ཞེ་པོ་ཅིག་དགའ་གི་ཡོད་ནའི་མེད་ནའི་ལས་ཅིག་མི་དམངས་ལ་ཡང་གདུག་རྩུབ་བྱེད་མཁན་ཅིག་དེ་འདྲ་ཅིག་མ་མཐོང་མཁན་གི་འདི་ག་མི་ཐོག་ཆ་ཚང་ཅིག་འཚར་ལོངས་བྱུང་ཚར་བ་རེད། ད་ཡིན་ན་ལས་ད་རིང་རྔམ་སྟོན་ཁྲོམ་སྐོར་གི་ལས་འགུལ་དང་འདི་གས་དེ་བརྒྱུད་བྱས། ད་ཡང་མི་ཐོག་འདི་གས་ལ་ཡང་གསར་པ་འདི་གས་ལ་ཡང་དངོས་གནས་རྒྱ་ནག་གཞུང་གིས་ཁོའི་ངོ་བོ་བྱས་པ། ཁོ་གདོང་རིས་ངོ་མ་བྱས་པ། འདི་ག་ཅིག་མཐོང་ཚར་དུས་ཙམ་པ་ཡིན་ན། ད་ཁོ་ཚོ་དང་ཨ་ནེ་གཞུང་གི་བར་དུ་ལ་གི་འབྲེལ་བ་བྱས་པ། འདི་ལ་ཡིན་ན་ངས་བྱས་ན་རྩ་བའི་ཐོག་ནས་འགྱུར་ལྡོག་ཞིག་བཏང་ཚར་བསམ་འདུག་ད་དེ་སྔ་ལ་ཡང་ཉིས་སྟོང་བརྒྱད་ལོར་ལ་ཡང་བོད་ལ་ཡང་གནས་ཚུལ་བྱུང་དུས་ད་བོད་ལ་གནས་ཚུལ་བྱས་བྱས། ངོ་རྒོལ་གྱི་རྔམ་སྟོན་ཁྲོམ་སྐོར་འདི་ག་བྱུང་མི་སྟོང་ཕྲག་འདི་ག་དེ་བཙོན་ཁང་དུ་བཅུག་བསད་འདི་ག་བྱས་པ་རེད། ཁ་ཅིག་ཧོབ་དེ་ཁ་ལ་བལྟས་ཡོང་དུས་ད་འབྲས་བུ་གང་ཐོན་མ་སོང་བསམ་བསམ་ཡོད་ད་ལས་ཡིན་ན་ལས་བསམ་བློ་རེ་བཏང་ན། ཁོ་ཚོ་མི་ཐོག་གསར་པ་དེ་ག་དེ་ད་དེ་སྔ་གི་བོད་གི་དེ་ག་མཐོང་མ་མྱོང་མཁན་དེ་ག་དེ་ལོ་ཆུང་ཆུང་ལྷག་པར་དུ་རྒྱ་ནག་སློབ་གྲྭར་འགྲོ་མཁན་དེ་ག་དེ་ཉིས་སྟོང་བརྒྱད་གི་ལས་འགུལ་དེ་ཅིག་བརྒྱུད་ཚར་དུས་ཁོ་ཚོའི་བེད་བསམ་བློ་དང་བཏང་ཡག་དང་ཨ་ནི་ཁོ་ཚོས་ཅིག་བོད་དང་རྒྱ་ནག་གི་འབྲེལ་བ་དང་སོ་སོའི་གནས་སྟངས་དང་དེ་ཚོ་ཚང་མ་ལོགས་ལ་ཡག་མཐོང་ཚུལ་གསར་པ་བྱུང་འདུག་ཨང་ད་ག་ནང་བཞིན་ངས་བྱས་ན་ད་རིང་གི་ལས་འགུལ་དེ་རྒྱ་ནག་ནང་ལོགས་ཡོད་པའི་རྒྱ་ནག་གི་ལོ་ཆུང་ཆུང་དེ་ཚོའི་བསམ་བློའི་ནང་ལ་ཡག་དང་ཁོ་ཚོའི་ལྟ་བ་དང་དེ་ཚོ་ཚང་མ་ལོགས་ལ་ཡིན་ན་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ད་ག་ད་ལོ་མང་པོའི་རིང་ལ་ཐེབས་ཀྱི་རེད་བསམ་བསམ་འདུག་བྱས་བྱས་ད་ད་རིང་ང་ཚོའི་ཕར་སྐྱེལ་བསྐྱར་ཞིབ་ལས་རིམ་འདི་དེ་གར་མཇུག་སྒྲིལ་གྱི་ཡིན་ང་ཚོས་འདིའི་སྐོར་གི་གནས་ཚུལ་མུ་མཐུད་བྱས་ནས་རྒྱང་བསྲིང་ཞུ་རྒྱུ་ཡིན་པས་མུ་མཐུད་གསན་རོགས་གནང། ཐུགས་རྗེ་ཆེ།